ད་ནི་བླ་མ་བླ་མ་མེད་པའི་ཆོ་ག་ནི་ས་གལ་ཏེ་སྔར་བཤད་པའི་ཡོན་ཏན་དེ་དག་དང་ལྡན་པའི་གང་ཟག་མེད་ན། དེ་བཞིན་གཤེགས་པའི་སྐུ་གཟུགས་ཀྱི་སྤྱན་སྔར། བདག་ཉིད་ཀྱིས་བྱང་སེམས་ཀྱི་ཚུལ་ཁྲིམས་ཀྱི་སྡོམ་པ་བླང་བར་བྱ་སྟེ་བླ་གོས་ཕྲག་པ་གཅིག་ཏུ་གཟར་ནས་པུས་མོ་གཡས་པའི་ལྷ་ང། ས་ལ་བཙུགས་པའམ་ཙོག་ཙོག་པོར་འདུག་ནས་འདི་སྐད་ཅེས་བརྗོད་པར་བྱའོ། ཙོག་ཙོག་པོར་འདུག་ནས་འདི་སྐད་བརྗོད་པར་བྱ་སྟེ། བདག་མིང་འདི་ཞེས་བགྱི་བ་ཕྱོགས་བཅུའི་དེ་བཞིན་གཤེགས་པ་དང་ས་ཆེན་པོ་ལ་བཞུགས་པའི་བྱང་ཆུབ་སེམས་དཔའ་ཐམས་ཅད་ལ་གསོལ་བ་འཚལ་ཏེ་དེ་དག་གི་སྤྱན་སྔར་བྱང་ཆུབ་སེམས་དཔའི་བསླབ་པའི་གཞི་ཐམས་ཅད་དང་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཐམས་ཅད་དེ། སྡོམ་པའི་ཚུལ་ཁྲིམས་དང་དགེ་བའི་ཆོས་སྡུད་པའི་ཚུལ་ཁྲིམས་དང་སེམས་ཅན་སེམས་ཅན་གྱི་དོན་བྱ་བའི་ཚུལ་ཁྲིམས་གང་ལ། འདས་པའི་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱིས་བསླབས་པ་དང་མ་འོངས་པའི་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱིས་སློབ་པར་འགྱུར་བ་དང་ཕྱོགས་བཅུ་ན་ད་ལྟར་བཞུགས་པའི་བྱང་ཆུབ་སེམས་དཔའ་ཐམས་ཅད་ད་ལྟ་སློབ་པ་རྣམས་བདག་གིས་ཡང་དག་པར་བླང་ངོ་ཞེས་སློབ་པ་ད་ལྟ་སློབ་པ་རྣམས་བདག་གིས་ཡང་དག་པར་བླང་ངོ་ཞེས་ལན་གསུམ་བརྗོད་ནས་ལྡང་བར་བྱའོ། ལྷག་མ་ཐམས་ཅད་ནི་སྔ་མ་བཞིན་དུ་རིག་པར་བྱའོ་ཞེས་ཆོ་ག་གཞན་རྣམས་བླ་མ་ཡོད་པའི་ཆོ་ག་དང་འདྲ་བར་གསུངས་སོ། འགྲེལ་པ་རྣམས་ནས་ཀྱང་ལྷག་མ་རྣམས་ཀྱི་འདོར་ལེན་གྱི་ཚུལ་མ་བྱུང་ཡང། དྲི་བ་བྱ་བའི་སྐོར་དང་མཁྱེན་གསོལ་དང། གྱ་ཚོམ་སུ་གྱ་ཚོམ་དུ་མི་བསྒྲག་པ་རྣམས་བཞག་པས་ཆོག་གམ་སྙམ་མོ། བླ་མ་ཡོད་མེད་ནི་ལུས་སྲོག་དང་ཚངས་སྤྱོད་ཀྱི་བར་དུ། ལུས་སྲོག་དང་ཚངས་སྤྱོད་ཀྱི་བར་གཅོད་དུ་འགྲོ་ན་ཐག་ཉེ་ཡང་མེད་པ་ཡིན་ལ། དེ་དག་དང་ཡང་མི་ལྡན་ན། ཐག་རིང་པོ་ན་ཡོད་ཀྱང། བཙལ་དགོས་པར་མདོ་ཀུན་བཏུས་ཀྱི་འགྲེལ་པ་ལས་བཤད་དོ། བླ་མ་ཡོད་མེད་ཀྱི་དང་ལུས་སྲོག་དང་ཚངས་སྤྱོད་ལ་གནོད་པ་ཡོང་གི་ཡོད་ན། དེ་ནི་ཐག་ཉེ་ས་དེ་འདྲ་ཡིན་ནས་བླ་མ་མེད་ས་བླངས་ན་འགྲིག་ཡོད་པས། དེ་འདྲ་གི་སྐྱོན་ཆ་དེ་འདྲ་མིན་ན་ཐག་རིང་པོ་ལ་ཡོད་པ་ལ་བླ་མ་བཙལ་ནས་རྩ་བཀོད་པ་དེ་མདོ་ཀུན་བཏུས་ཀྱི་འགྲེལ་པ་ལས་ཞེས། མདོ་ཀུན་བཏུས་དེ་མདོ་ཀུན་བཏུས་ཀྱི་འགྲེལ་པ་ཟེར་ན་ཕལ་ཆེར་དེ་ཡིན་གྱི། མགོན་པོ་ཀླུ་སྒྲུབ་ཀྱིས་མདོ་ཀུན་བཏུས་ཀྱི་མཛད་པ་དེ་ཚུར་བསྒྱུར་ཐུབ་ཡོད་ཟེར་གི། ཞི་བ་ལྷའི་མདོ་ཀུན་བཏུས་ཀྱི་འགྲེལ་པ་མདོ་ཀུན་བཏུས་ཟེར་མཁན་གཅིག་ཚུར་བསྒྱུར་ཐུབ་མི་འདུག་ཟེར་གི། མདོ་ཀུན་བཏུས་གཉིས་ཆེ། འགྲེལ་པ་གསར་མ་ལས་སྔར་བླངས་པ་ཉམས་ནས་སླར་གསོ་བ་དང་མ་གུས་པའི་སྡོམ་པ་ལ་ནི་བླ་མ་མེད་པའི་ཆོ་གས་མི་རུང་བས་བླ་མ་ཡོད་པའི་ཆོ་ག་ལ་བརྟེན་དགོས་པར་བཤད་པའི་ཕྱིར་ན་བླ་མ་ཡོད་ཀྱང་དགོས་པར་བཤད་པའི་ཕྱིར་ཕྱི་མ་བླ་མ་ཡོད་ཀྱང་དེ་ལ་མ་གུས་ནས་རང་གིས་ལེན་པ་ཡིན་ན་བདེན་ཡང་སླར་གསོ་བ་ལ་ནི་འགྲེལ་པ་རྙིང་པ་ལས་བླ་མ་ཡོད་ན་དེ་ལས་བླང་ཞིང་མེད་ན་བླ་མ་མེད་པའི་ཆོ་གས་བླང་དུ་རུང་བའི་ཤེས་བྱེད་དུ་བྱང་སའི་བླ་མ་མེད་པའི་ཆོ་ག་བླ་མ་མེད་པའི་ཆོ་ག་བླངས་ནས་བསྒྲུབ་པ་ནི་འཕགས་པ་ཐོགས་མེད་ཀྱི་དགོངས་པ་ཡིན་ཏེ་སྡོམ་པ་སླར་གསོ་བའི་སྐབས་སུ་ཡོན་ཏན་དེ་དག་དང་ལྡན་པའི་གང་ཟག་མེད་ན་ཞེས་གསུངས་པའི་ཕྱིར་རོ། ད་ལྟར་བསྟན་པ་ཤིན་ཏུ་ཉམས་དམས་ཤིང་ཁྱད་པར་དུ་ཐེག་པ་གོང་འོག་ཐམས་ཅད་ཀྱི་འཇུག་སྒོ་སྡོམ་པ་གོང་འོག་བླངས་ནས་རང་རང་གི་བསླབ་པ་ལ་གཅེས་སྤྲས་སུ་བྱས་ཏེ་སྲུང་བ་ཉིན་མོའི་སྐར་མ་བཞིན་དུ་སོང་བས་སོ་ཐར་དང་གསང་སྔགས་ཀྱི་སྡོམ་པ་དང་པོར་ཆོ་གས་ལེན་པ་ལ་བླ་མ་མེད་པར་བླང་ཐབས་མེད་ལ། ལེན་པའི་ཡུལ་ཡང་གཞུང་རྣམས་ནས་བཤད་པ་ལྟར་མཚན་ཉིད་ཚང་བ་ལྟ་ཅི་སྨོས་ཏེ་ཡོན་ཏན་དང་སྐྱོན་གཉིས་ལས་ཡོན་ཏན་ཤས་ཆེ་བ་ཡང་ཤིན་ཏུ་དཀོན་པར་སྣང་ན་ཡང་བྱང་སེམས་ཀྱི་སྡོམ་པ་དེ་ནི་དང་པོར་ལེན་པའི་ཚེ་ཡང་ཡུལ་མཚན་ཉིད་དང་ལྡན་པ་མ་རྙེད་ཀྱང་རྟེན་གྱི་སྤྱན་སྔར་ཆོ་ག་རྣམ་པར་དག་པས་བླངས་ན་མཚན་ཉིད་ཡོངས་སུ་རྫོགས་པར་སྐྱེ་བས་ན་དང་པོར་ཐོབ་པའི་དང་པོར་ཐོབ་པའི་ཚུལ་སྡོམ་པ་གཞན་གཉིས་དང་མི་འདྲ་བར་བློ་དང་ལྡན་པ་རྣམས་ཀྱིས་འདི་ལེགས་པར་བླངས་ནས་སྲུང་བ་ལ་སྤྲོ་ཤུགས་ཆེན་པོ་དང་བཅས་ཏེ་སྐྱེས་བུའི་རྩལ་ཅི་ཡོད་ཀྱིས། འབད་པར་བྱ་དགོས་སོ། དེ་ཡང་རྒྱལ་སྲས་ཞི་བ་ལྷས། དེ་ཡང་རྒྱལ་སྲས་ཞི་བ་ལྷས། དེང་དུས་བདག་ཚེ་འབྲས་བུ་ཡོད། མི་ཡི་སྲིད་པའང་ལེགས་པར་ཐོབ། དེ་རིང་སངས་རྒྱས་རིགས་སུ་སྐྱེས། སངས་རྒྱས་སྲས་སུ་ད་གྱུར་ཏོ། ཞེས་སྡོམ་པ་སྟེ། སྡོམ་པ་འདི་ཐོབ་ན། ཚེ་དོན་ཡོད་པ་དང་མིའི་ལུས་ཐོབ་པའི་སྙིང་པོ།

ཚུལ་དུ་ཞེས་གསུངས་པ་ལྟར་བསམས་ལ། ད་ནི་བས། ད་ནི་བདག་གིས་ཅི་ནས་ཀྱང་རིགས་དང་མཐུན་པའི་ལས་བརྩམས་ཏེ་སྐྱོན་མེད་བཙུན་པའི་རིགས་འདི་ལ་རྙོག་པར་མི་འགྱུར་དེ་ལྟར་བྱ་ཞེས་གསུངས་པ་ལྟར་ད་ནི་ཅི་ལ་ཐུག་ཀྱང་ལྟུང་བའི་རྙོག་པས་མ་གོས་པར་བྱའོ་སྙམ་པའི་བསམ་པ་བསྐྱེད་དོ། བསམ་པ་བསྐྱེད་དོ་ལེན་པའི་ཚུལ་བཤད་ཟིན་ཏོ། ད་བསྲུང་བའི་ཚུལ་བཤད་པ་ལ་ནི་བསྲུང་ཚུལ་སྤྱིར་བཤད་པ་བསྲུང་བའི་ཚུལ་བཤད་པ་དེ་ལ་ད་བསྲུང་ཚུལ་སྤྱིར་བསྟན་པ་དང་བྱེ་བྲག་ཏུ་བཤད་པའོ། དང་པོ་སྤྱིར་བསྟན་པ་ནི་བྱང་སེམས་ཀྱི་ཚུལ་ཁྲིམས་ཀྱི་སྡོམ་པ་ཡང་དག་པར་བླངས་པ་ལ་གནས་པའི་བྱང་སེམས་དེ་དེ་ལྟར་བདག་ཉིད་ཀྱིས་ཀྱང་བརྟག་ཅིང་བརྟག་ཅིང་འདི་ནི་བྱང་སེམས་ཀྱི་བྱར་རུང་བའི་ཆ་ཡིན་ནོ་འདི་ནི་བྱ་བའི་བྱར་རུང་བའི་ཆ་ཡིན་ནོ་འདི་ནི་བྱ་བའི་ཆ་མ་ཡིན་ནོ་སྙམ་དུ་འཇུག་ལྡོག་གི་གནས་རྣམས་ཤེས་པར་བྱས་ལ། ས་དེ་ཕྱིན་ཆད་ནི་དེ་ཇི་ལྟར་གཏན་ལ་ཕབ་པ་དེ་ཁོ་ན་བཞིན་དུ་ལས་སུ་བསྒྲུབ་པར་བྱ་ཞིང་བསྲུང་བར་བྱའོ། བྱང་སེམས་ཀྱི་སྡེ་སྣོད་དམ། སྡེ་སྣོད་ཀྱི་མ་མོ་བསྡུས་པ། འདི་དག་འདི་ལས་ཀྱང་མཉན་ཏེ་མདོ་སྡེ་དེ་དང་དེ་དག་ཏུ་བྱང་སེམས་ཀྱི་བསླབ་པའི་གཞི་སྟོང་ཕྲག་དུ་མ་བསྲུང། སྟོང་ཕྲག་དུ་མ

ཚུལ་ཁྲིམས་ཀྱི་ལེའུ་ཙམ་རེ་ངེས་པར་མ་རྙེད་ན། བྱང་སེམས་ཀྱི་བསླབ་བྱ་ལ་ཆེས་ཤིན་ཏུ་རྨོངས་པར་འགྱུར་བས། དེའི་ཐེག་པ་ཆེན་པོ་ནི་མིང་ཙམ་སྟེ་བྱིས་པ་རྣམས་འདྲིད་པར་ནུས་ཀྱི་ཐེག་པ་ཆེན་པོའི་གཞུང་ཆེན་པོ་རྣམས་ལ་ཉམས་ལེན་གྱི་ངེས་པ་རྙེད་པའི་མཁས་པ་སུ་ཞིག་གིས་དགའ་བར་འགྱུར་རོ། དེ་དག་ཉན་ནས་ཀྱང་འབད་པས་བསླབ་བྱ་ལ་སློབ་དགོས་ཀྱི། དབུལ་པོས་ཕྱུག་པོའི་ནོར་བགྲངས་པ་ལྟར་མི་བྱ་སྟེ་ཚོམས་ལས་གལ་ཏེ་རིགས་བཅས་མང་དུ་སྨྲས་ཀྱང་ནི་བག་མེད་མི་དག་དེ་ལྟར་བྱེད་མི་འགྱུར། དཔེར་ན་ཕྱུགས་རྫིས་གཞན་གྱི་ཕྱུགས་བགྲངས་ལྟར། དེ་དག་དགེ་སྦྱོང་སྐལ་བ་ཐོབ་མ་ཡིན། གལ་ཏེ་རིགས་བཅས་ཉུང་ངུ་སྨྲས་བྱས་ཀྱང་ཆོས་ཀྱི་རྗེས་སུ་ཆོས་ལ་སྤྱོད་པ་དང་འདོད་ཆགས་ཞེ་སྡང་གཏི་མུག་སྤོང་བྱེད་པ། དེ་དག་དགེ་སློང་སྐལ་བ་ཐོབ་པ་ཡིན་ཞེས་དང། སྤྱོད་འཇུག་ལས་ཀྱང་ལུས་ཀྱིས་དེ་དག་སྤྱད་པར་བྱ། ཚིག་ཏུ་བརྗོད་པས་ཅི་ཞིག་བྱ། སྨན་དཔྱད་བཀླགས་པ་ཙམ་གྱིས་ནི་ནད་པ་དག་ལ་ཕན་འགྱུར་རམ་ཞེས་གསུངས་པའི་ཕྱིར་རོ། འོ་ན་ལས་དང་པོ་བས་མདོ་སྡེ་ནས་གསུངས་པའི་བསླབ་པའི་གནས་ཇི་ཙམ་ཞིག་བསླབ་པར་བྱ་ཞེ་ན། ལས་དང་པོ་པ་ལ་རྒྱལ་བས་དངོས་སུ་བཀག་པ་དང་མ་བཀག་ཀྱང་ལས་དང་པོ་བའི་སྐབས་སུ་དངོས་སུ་བླང་དངོས་སུ་བླང་མི་རུང་བ་གཉིས་དངོས་སུ་ཉམས་སུ་བླང་མི་རུང་བ་གཉིས་མ་གཏོགས་པའི་བྱང་སེམས་ཀྱི་བསླབ་པ་ཐམས་ཅད་ལ་མ་བསླབ་ན་ཉེས་པར་འགྱུར་ཏེ་བསླབ་བཏུས་ལས་གང་དུ་བྱང་ཆུབ་སེམས་དཔའི་དབང་དུ་བྱས་ནས་སྤྱིར་བསྟན་པ་དེ་ཡང་གོམས་པར་བྱར་མི་རུང་བའམ། དགག་པའི་དབང་གིས་བྱང་ཆུབ་སེམས་དཔའ་ལས་དང་པོ་བས་བསླབ་པར་མི་བྱ་བར་འགྱུར་ཏེ་དེ་གཉིས་མེད་ན་ནི་ཐམས་ཅད་ལ་བསླབ་པར་བྱའོ་ཞེས་གསུངས་པའི་ཕྱིར། དམིགས་བསལ་གཉིས་མ་གཏོགས་པ་མ་གཏོགས་པ་ལ་སློབ་པ་ན་མ་ནུས་པ་ལ་ཟེར་སློབ་པ་ན་མ་ནུས་པ་ལ་ལྟུང་མེད་དུ་འགྲོ་ཡང་དེ་ཉིད་ལས་དེ་ལ་ཡང་བསླབ་པ་གཅིག་སྒྲུབ་པ་ན་བསླབ་པ་གཞན་སྲུང་མ་ནུས་ཀྱང་ལྟུང་བར་མི་འགྱུར་ཏེ་དེ་སྐད་དུ་འཕགས་པ་བློ་གྲོས་མི་ཟད་པས་བསྟན་པའི་མདོ་ལས་སྦྱིན་པའི་དུས་སུ་ཚུལ་ཁྲིམས་ལ། སྦྱིན་པའི་དུས་སུ་ཚུལ་ཁྲིམས་ལ། བསྡུ་བ།

འོ་དེ་འདྲ་བྱུང་ན་སྦྱིན་པའི་དུས་སུ་ཚུལ་ཁྲིམས་ཚུལ་ཁྲིམས་ལ་བསྡུ་བ་བཏང་སྙོམས་ལ་སོགས་པ་རྒྱ་ཆེར་གསུངས་པ་ཡིན་ནོ། འདིས་ལྷོད་པར་ཡང་མི་བྱ་སྟེ་ཟེར་ཡང་དེ་བྱས་པས་ལྷོད་པར་ཡང་མི་བྱ་སྟེ་ལྷག་མ་གཞན་ལ་མི་བསྒྲུབ་པ་ཡང་མ་ཡིན་གྱི། ཅི་ནུས་ཅི་འོས་སུ་དེ་བཞིན་ཉིད་དུ་བསྒྲུབ་བོ་ཞེས་ས་བཅུ་པའི་མདོ་ལས་གསུངས་པའི་ཕྱིར་ཞེས་པའོ།

ཚོགས་པ་མི་འཚོལ་བ་དང་བརྩོན་པ་དེའི་འགལ་རྐྱེན་གྱི་གཉེན་པོ་ལ་མི་འབད་པར་སྔར་བཞིན་ཡལ་བར་བོར་ན་ཡང་ལྟུང་བ་དང་བཅས་པའོ། སྡུག་བསྔལ་དང་ཡིད་མི་བདེ་བ།